ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང།
གསན་མཁན་རྣམ་ཚོ་སྐུ་ཁམས་བཟང་འདི་ཡང་གཏམ་གླེང་གི་ལེ་ཚན་དེ་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། ད་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་ཡང་ང་ཚོ་བོད་གངས་ཅན་ལྗོངས་འདིའི་འདས་པ་ནས་ད་ལྟ་བར་གྱི་བོད་ཀྱི་ཆོས་དང་རིག་གཞུང་རེད་ཆབ་སྲིད་དཔལ་འབྱོར་སོགས་ད་ཕྱོགས་མང་པོའི་ཐོག་ལ་རླབས་ཆེན་གྱི་མཛད་རྗེས་ཡོད་པའི་ཕུལ་བྱུང་མི་སྣ་ངོ་སྤྲོད་ཞུ་རྒྱུ་ནས་ད་རིང་ལེ་ཚན་འདི་ནང་ངོ་སྤྲོད་ཞུ་རྒྱུའི་མི་སྣ་དེ་ཡིན་པ་ཡིན་ན་བསམ་སྡིངས་རྡོ་རྗེ་ཕག་མོ་སྐུ་ཕྲེང་དང་པོའི་ལོ་རྒྱུས་འདི

ཚོ་མཛད་རྗེས་ད་དེ་གའི་རྒན་ལགས་ཀྱིས་ཕྱོགས་བསྡུས་གནང་བྱས་བྱས་ནི་ཕྱག་དེབ་དཔར་སྐྲུན་གནང་ཡོད་རེད་ལ་དེ་གའི་ཐོག་ལ་རྒན་ལགས་ཡིན་པ་ཡིན་ན་ཉམས་ཞིབ་གཏིང་ཟབ་པོ་གནང་མཁན་ཅིག་གི་ཆགས་གནང་གི་ཡོད་རེད་ཨང། ཏག་ཏག་ད་ད་ལྟ་ཡང་གོང་ལ་ནི་བཀའ་མོལ་བྱུང་བ་ནང་བཞིན་གྱི་ད་རིང་ལེ་ཚན་འདི་ནང་ལོགས་ལ་ངོ་སྤྲོད་ཞུ་རྒྱུའི་མི་སྣ་དེ་ཡིན་པ་ཡིན་ན་ང་རང་ཚོ་བོད་ཀྱི་ལོ་རྒྱུས་ཐོག་ལ་ད་བུད་མེད་ཀྱི་སྤྲུལ་སྐུ་ཐོག་མ་དང་ནི་སངས་རྒྱས་བསྟན་པའི་དོན་དུ་ད་བུད་མེད་ཅིག་གིས་ནི།

ཐོག་མ་ཆགས་ཀྱི་ཡོད་རེད་པས་ཡང་དེ་ག་ནང་བཞིན་བུད་མེད་ཀྱི་སྤྲུལ་སྐུའི་ལམ་སྲོལ་དེ་བྱུང་བར་བརྟེན་བྱས་བྱས་ང་རང་ཚོ་བོད་ཀྱི་ཆོས་དང་རིག་གཞུང་ལ་ཡང་ཕན་ཐོགས་དམིགས་བསལ་རང་ག་རེ་བྱུང་ཡོད་ན་དེ་སྔོན་ལ་རྒན་ལགས་ཀྱིས་ང་ཚོ་ཡང་ངོ་སྤྲོད་ཞིག་གནང་རོགས་གནང། ལགས་སོ་ལགས་སྒྲོལ་དཀར་ལགས་བཀྲ་ཤིས་བདེ་ལེགས་ད་ལྟ་གོང་དུ་སྒྲོལ་དཀར་ལགས་གསུངས་པ་ནང་བཞིན་ད་ལྟ་གཙོ་བོ་དེ་རེད་ད་བསམ་སྡིངས་རྡོ་རྗེ་ཕག་མོ་ད་སྐུ་ཕྲེང་དང་པོ་གི་རྣམ་ཐར་སྐོར་དེ་རེད་དེ་མ་ཞུས་གོང་ལ་གོང་ད་ད་གཙོ་བོ་དེ

ཆགས་བསྡད་ཡོད་པ། བྱས་ཙང། རྒན་ལགས་ཡང་ལོ་རྒྱུས་ཀྱི་ཐོག་ནས་ད་ང་རང་ཚོ་ནི་བུད་མེད་ཀྱི་སྤྲུལ་སྐུའི་ལམ་ལུགས་དེ་བྱུང་བར་བརྟེན་བྱས་བྱས་ང་རང་ཚོ་བོད་ཀྱི་ཆོས་དང་རིག་གཞུང་གི་ཐོག་ལ་ཡང་དམིགས་བསལ་ཕན་ཐོགས་ག་རེ་ག་རེ་ཞིག་བྱུང་ཡོད་ན་ལགས། དཔེར་ན། ད་ཆོས་ལུགས་ཀྱི་སྟེང་ནས་བྱས་པ་ཡིན་ན་དཔེར་ན་བསམ་སྡིངས་རྡོ་རྗེ་ཕག་མོ་རེད་དེ་ནས་གུང་རུ་མཁའ་འགྲོ་མ་རེད་དེ་དང་དེ་ཡོད་མཚུངས་མེད་ང་ཚོ་གསུང་འབུམ་ཅན་གྱི་མཁའ་འགྲོ་མ་མང་པོ་ཞིག་ཅིག་ཡོད་འདུག་ཨ་དེ་ཚོ་ཆ་ཚང་ད་བུད་མེད་གསུང་འབུམ་དེ་འདྲའི་ཞེ་དྲག་ཅིག་ཅིག་ཡོད་རེད་ཕལ་ཆེར་དེབ་བཅུ་གྲངས་ཅིག་ཨ་ད་བསྡུ་རུབ་བཏང་ནས་བལྟས་པ་ཡིན་ན་ཡང།

གཉིས་པ་ཡིན་ན་དེའི་སྐབས་ལ་བོ་དོང་པཎ་ཆེན་ད་ཕྱོགས་ལས་རྣམ་རྒྱལ་དེ་རྩ་བའི་བོད་ཀྱི་ལོ་རྒྱུས་ཀྱི་སྟེང་ནས་བོད་རྐྱང་བ་མིན་པ་འཛམ་གླིང་གི་ལོ་རྒྱུས་ཀྱི་སྟེང་ནས་གསུང་འབུམ་མང་ཤོས་ཅིག་བྲིས་ཡོད་ཟེར་ནས་ང་ཚོ་ཡོངས་གྲགས་ད་དེ་ལ་གྲངས་ཀ་དེ་ལྟར་བགྲང་སྟངས་ཏོག་ཙམ་མ་འདྲ་བ་ཡོང་གི་རེད་མ་གཏོགས་རྩ་བའི་བོ་དོང་པཎ་ཆེན་ལ་གསུང་འབུམ་པོད་བརྒྱ་དང་དང་ཉི་ཤུ་རྩ་བདུན་ཟིན་གྱི་མཚམས་ཙམ་ཅིག་ཡོད་ཟེར་ནས་ཡོངས་གྲགས་བཤད་བསྡད་པ་ཅིག་རེད། དེ་རྗེས་དེ་བསམ་སྡིངས་རྡོ་རྗེ་ཕག་མོ་སྐུ་ཕྲེང་གཅིག་གི་རིང་ལ། ད་དེ་སྐབས་དེ་དངོས་གནས་པར་ཁང་ཟེར་ནས་དེ་འདྲའི་ཚད་ལྡན་ཡོངས་གྲགས་ཅན་ཡོད་བ་མ་རེད་དེ་རྗེས་དེ་གསུང་འབུམ་དེ། ད་ཡིག་ཐོག་ལ་བརྟན་པོ་རང་མ་བཟོས་པ་ཡིན་ན་བརླག་འགྲོ་བའི་ཉེན་ཁ་ཡོད་བསྡད་པ་ཡིན་དུས་ད་བསམ་སྡིངས་རྡོ་རྗེ་ཕག་མོ་སྐུ་ཕྲེང་ད་ཕལ་ཆེར་གཉིས་པ་ཡིན་ས་དེའི་སྐབས་དེ་ལ་བོ་དོང་པཎ་ཆེན་གྱི་གསུང་འབུམ་ཆ་ཚང་བ་དེ་ཡིག་ཐོག་ལ་བྲིས་དེ་ཡང་བྲིས་པ་ཙམ་མ་ཡིན་པར་གཙོ་བོ་གསེར་དང་དངུལ་གྱི་ཕྲ་ཞིབ་མ་ཟེར་ན་དེ་ཕྱེ་མ་གིས་བཏགས་ནས་ད་གསེར་བྲིས་དང་དངུལ་བྲིས་ཀྱིས་བཏགས་ནས་ད་བོ་དོང་པཎ་ཆེན་གྱི་གསུང་འབུམ་ཆ་ཚང་བ་དེ་ཡིག་ཐོག་ལ་ད་གཞིས་ཆགས་ཀྱིས་འཛིན་ཐུབ་པ་དེ་རྐྱང་བ་མཚོན་པ་ཡིན་ན་ཡང་དངོས་གནས་དྲང་གནས་ད་ཆོས་ལུགས་རྐྱང་བ་མ་ཡིན་པར་ཁོ་རིག་གཞུང་གི་སྟེང་ནས

ད་ང་ཚོ་བྲག་སྐྱིད་ལམ་ཕྲུག་གཅིག་གི་དང་ནས་བོད་མི་བུ་མོ་གཅིག་ཁོ་གདན་ཐོག་དང་དེ་ནས་ཁྲི། ཁོ་ནི་གཏམ་མི་གསལ་བ་གཅིག་དང་བསྐོ་བཞག་ན་བསྐོ་བ་ནང་བཞིན་གྱི་ཁོ་རང་གི་འགན་ཆ་ཚང་ཁོ་སྒྲུབ་ཐུབ་ངེས་ཡིན་པ་ནང་བཞིན་དེ་ཚོ་ཡང། ང་ཚོའི་བསམ་བློ་ལ་ཤུགས་རྐྱེན་ཟེར་ན་དཔེར་ན་དེ་དང་དེའི་དེ་འདྲས་ཡོང་གི་འདུག་ཟེར་ཡག་གི་ཤུགས་རྐྱེན་དང་བག་ཆགས་ནང་གཅིག། བཞག་པ་དེ་ཡང་དེ་རེད་འདུག་ཨ། དེ་ཡང། མི་སོ་སོ་གི་ཐུན་མོང་མ་ཡིན་པའི་ལྷན་སྐྱེས་ཀྱི། ནུས་པ་དེ་ཡང་ཁོ།

ད་ལྟ་ཟླ་འདི་ཡིས་ད་ལོ་རྒྱུས་དང་ནི་མི་གསལ་བར་བྱས་ཏེ་བྱས་པས་ན་བསམ་སྡིངས་རྡོ་རྗེ་ཕག་མོ་སྐུ་འཕྲེང་དང་པོ། ད་ཆོས་ཀྱི་སྒྲོན་མེ་ལྟ་བུ་མཚོན་པ་ཡིན། ད་གོང་དུ་དྲང་བ་ལགས་གསུངས་པ་ནང་བཞིན། ད་མོ་རང་གི་གདུང་རྒྱུད་མཚོན་ནའང་འདྲ། ད་དེ་གཙོ་བོ། གནའ་སྔ་མོ་ང་ཚོས་ད་བཙན་པོ། སིལ་བུའི་ཐུ་བོའི་རྒྱུད་ནི་ང་ཚོ། ད་འོད་སྲུངས་དང་ཡུམ་བརྟན་ཟེར་ནས་ད་ཤོག་ཁག་མ་འདྲ་བའི་གཉིས་ཕྱེ་བ་རེད་ཕ་ཤིང་ཡུམ་བརྟན་གྱི་ཤོག་ཡིན་ཟེར། ཡུམ་བརྟན་གྱི་ཤོག་དེ། ད་ཐང་དང་དབུ་རུ་དང། ད་གཡོ་རུ་དང། ད་དབུ་རུ་དང་གཡོ་རུ་དེ་བཞིན་རིམ་པས་རིམ་པས་ད་ཡུམ་བརྟན་གྱི་ཤོག་དེ།

སྐུ་བསམ་བློ་དང་དེ་ནས་སྤྱོད་ལམ་གཉིས་ཀྱི་སྟེང་ནས། ད་གཞན་དང་མ་འདྲ་བའི་ཁྱད་ཆོས་ལྡན་མཁན་རང་གཅིག་རེད་འདུག་ཨ་ནི་གང་ལྟར་ཀྱང་དེ་འདྲའི་ཡབ་ཡུམ་གཉིས་ལ་སྐུ་འཁྲུངས་བ་རེད་དེ་གཅིག་རེད། འཁྲུངས་ཡུལ་དང་དེ་ནས་ཡབ་ཡུམ་གྱི་ད་གནས་སྟངས་དེ་བྱས། དེ་ནས་གཞན་པ་གཅིག་དེ། དེ་བྱས་ད་དེ་སྐབས་དེ་ད་ཁྱིམ་ཚང་གི་གནས་སྟངས་ཟེར་ན་ད་ཞེ་ས་མ་བྱས་ན་ཁྱིམ་ཚང་གི་གནས་སྟངས་འདྲ་ཅི་བ་ཡིན་ན་རྩ་བའི་ད་ལྟ་གོང་དུ་ཞུས་པ་ནང་བཞིན། ཁྲི་ལྷ་དབང་རྒྱལ་མཚན་དང་དེ་ནས། ཡུམ་མདོ་སྡེ་རྒྱལ་མོ་འདི་གཉིས་ལ་ཕལ་ཆེར། སྲས་གསུམ་ཡོད་ས་ཡོད། སྲས་གཉིས་དང་དེ་ནས་སྲས་མོ་གཅིག། སྲས་གཅིག་དེ། རེད་ད་སྲས་གཅིག་དང། མ་རེད་ད་སྲས་གཉིས་དང་སྲས་མོ་གཅིག། དེ་རེད་ད་གང་ལྟར་ཀྱང། དེའི་ནང་གི་ཆུང་བ་དེ། ཀྱིས་ད་ལྟ་ང་འདི་དེ་ནས་ནང་བཞིན།
ད་ཆོས་ཀྱི་སྒྲོན་མེ་རེད་དེ་སྐོར་གྱི་གཅིག་བྱས། ད་དེ་ཡིན་དུས་རྒན་ལགས་ནི། བསམ་སྡིངས་རྡོ་རྗེ་ཕག་མོ་ད་སྐུ་འཕྲེང་དང་པོ། སྐུ་ན་ཆུང་དུས་ཀྱི་མཚན་ལ་ག་རེ་ཞུ་གི་ཡོད་ན་ད་དེ་ཡིན་ནས་ཕ་མས་ནི་བཏགས་གནང་བའི་མཚན་ལ་ག་རེ་ཞུ་གི་ཡོད་ན། ནི་ཡང་ཁོ་རང་ལ་ཆུང་དུས་ལུང་བསྟན་ཅིག། གནང་ཡོད་པའི་སྐོར་གཅིག་འདུག་ད་དེའི་ལུང་བསྟན་དེ་སུས་གནང་པ་ཡིན་ན་ལུང་བསྟན་གྱི་ནང་དོན་ལ་ག་རེ། འཆད་ཀྱི་ཡོད་ན་གསུང་ཡ་བྱས་པ་ཡིན་པས་ན་ཁོ་རང་སྐུ་ན་ཆུང་དུས་ཡིན་པས་ན་འཇིག་རྟེན་གྱི་བྱ་བ་ལས་རིང་དུ་འདས་ཏེ་ཀློག་ལ་སོགས་པ་ཐོས་བསམ་གྱི་རྩལ་ཁྱད་དུ་འཕགས་པ་ཅིག་ཡོད་རེད་འདུག་དེ་ཡན་ལག་ཡང་དམིགས་བསལ་ག་འདྲས་འཆད་ཀྱི་ཡོད་ན་ནི་ད་ཁོ་རང་ཡང་སྐུ་ཡོན་གསན་བཞེས་གནང་ཡག་ད་དེ་ཚོ་ག་དུས་ནས་དབུ་བཙུགས་པ་དང་བླ་མ་སུའི་སྐུ་མདུན་ནས་རབ་ཏུ་བྱུང་གནང་པ། རབ་ཏུ་བྱུང་བའི་མཚན་ལ་ག་རེ་གསོལ་གནང་པ་འདི་རྣམས་རྒན་ལགས་ཡང་ང་ཚོར་ངོ་སྤྲོད་གནང་རོགས་གནང།

སྐབས་སྐབས་ལ་ཕ་ཤུལ་དེའི་ལྟར་བཀྲེས་སྐོམ་གྱི་སྡུག་བསྔལ་སེལ་བ་ཙམ་མ་ཡིན་པར། ཕ་གི་གཞན་སྟོང་སྒྲིབ་སེལ་ཟེར་ན་སྐྱེ་བོ་དེ་དང་དེའི་བསམ་མནོ་ལ་ཐར་པ་དང་ཐམས་ཅད་མཁྱེན་པའི་ས་བོན་སྟོན། ད་དུས་རྣམ་པ་ཐམས་ཅད་ཀྱི་གོ་འཕང་ཐོབ་པའི་ཐབས། སྐྱོང་བ་མཛད་དེ་པ་དེ་འདི་ཇི་རིགས་འདུལ་བ་དེ་བྱས་ཏེ་བསམ་སྡིངས་རྡོ་རྗེ་ཕག་མོ་འདི་མཚོན་པ་ཡིན་ན་སྐུ་ན་གཞོན་དུས་ནས་བཟུང་སྟེ། འཁོར་བའི་འགྲོ་སྟངས་ཞིག་དཔེར་ན་ང་ཚོའི་འཇིག་རྟེན་གྱི་ཁུ་ཁྱིམ་ཚང་ཞིག་ནའང་འདྲ་ཁུ་ཉི་མ་རེ་རེ་ཡི་འཚོ་བའི་སྤྱོད་ལམ་ཆ་ཚང་བ་དེ། ཁུ་འཇིག་རྟེན་ད་སྤྱི་དང་ཡོངས་དང་འཇིག་རྟེན་པ་སྤྱི་ཡོངས་ཀྱི་དར་མ་དེ་ཉི་མ་རེ་རེ་ཡི་འཚོ་བའི་འགྲོ་སྟངས་དེ་ཆ་ཚང་བ་དེ། མང་བ་ན་མི་དེ་དེ་འཁོར་བ་དང་ངན་སོང་གི་གནས་སུ་འགྲོ་བྱེད་མ་གཏོགས་དེ་ལས་ཐོན་ནས་ཐར་པ་དང་ཐམས་ཅད་མཁྱེན་པའི་ས་ལ། ཀུན་ཏུ་གོ་འཕང་ལ་འགྲོ་བྱེད་དེ་ནི་མ་ཡིན་པས་ད་གནས་སྟངས་དེ་འདྲས་ཀྱིས་གཟིགས་དེ་ནས་སྐུ་ན་གཞོན་དུས་ནས་བཟུང་སྟེ་འཁོར་བའི་སྐྱོན་མཐོང་ན་དེ་ནི་འཁོར་བ་དང། ད་འཇིག་རྟེན་སྤང་བྱེད་ཀྱི་བསམ་བློ་དེ་ཤུགས་ཆེན་པོ་ཞིག་གྲུབ་མོད། ད་ལྟའི་སྙིང་རྗེ་ཐུགས་གཟུགས་དང། ད་གསང་བདག་རྡོ་རྗེ་ཕག་མོ་སྐུ་ན་གཞོན་དུས་སྐུ་གཅིག་གྱུར་ཐུན་མོང་མ་ཡིན་པ་ཟེར་ན་འདྲ། དེ་རེད་འདུག་ད་དེ་ད་འདུག་འདི་ནི་གཅིག་དེ་གཅིག་ཡིན། དེ་ནས་གཞན་པ་གཅིག་དེ། གཙོ་བོ་དེ་རེད་སྐུ་ཡོངས་གསལ་འབྱེད་ཟེར་ནས་སྐུ་ཡོངས་གསལ་འབྱེད་ཅེས་བཏང་འདི་ཡང་གཙོ་བོ་དེ་རེད་འདུག། དམིགས་བསལ་གྱི་དགེ་རྒན་དེ་བསྟེན་ཟེར་ནས་ནམ་ཐག་རྫུན་ནོ་དོགས་མི་འདུག་མ་གཏོགས་གཙོ་བོ་བོ་དོང་པཎ་ཆེན་གྱི་འདི་ནི་རྩ་བའི་སྐུ་ན་གཞོན་དུས་ཁོ་རང་རང་སྟོབས་ཀྱིས་ཡི་གེ་ལུང་སྟོང་དུ་གཟུགས་ལ་སྐུ་བྱང་ཆིག་སྡེབ་པ་ནོ་གཅིག་དང། དེ་ནས་ཁོ་ཐོ་རི་མོ་ལྷོ་ཕྱོགས་ཚེ་ནང་དང་ཆུའི་སྲན་གཅིག་ཆ་མཚུངས་བ་དེ་ཐན་ཏོང་བོ་དོང་པཎ་ཆེན་བླ་མར་བསྟེན། རྟིང་འདི་ནས་དགེ་ཚུལ་གྱི་སྡོམ་པ་ཞུས་དེ་ནས་དགེ་ཚུལ་སྡོམ་པ་ཞུས་ཡོན་མང་ཞིག་གིས་བཏང་ནས་ད་མདོ་ཕྱོགས་དང་དེ་ནས་སྔགས་ཕྱོགས་ལྷག་པར་དུ་དབང་དང་ལུང་དང་ཁྲིད་དུ་དུ་མང་པོ་ཞིག་ཞུས་འདུག་དེ་ཡང་ད་ནི་བཏང་ནོ་གཅིག་རེད། དེ་ནས་གཞན་པ་གཅིག་དེ་ད་གསང་བདག་རྡོ་རྗེ་ཕག་མོ་དེ་རབ་ཏུ་བྱུང་ཚེ་བླ་མ་དེ་ད་བོ་དོང་པཎ་ཆེན་རེད་ད་བོ་དོང་པཎ་ཆེན་ད་ཕྱོགས་ལས་རྣམ་རྒྱལ་ཟེར་ན་འདྲ།

དེ་ནས་གཞན་པ་གཅིག་དེ་ད་བྲག་གཡབ་ད་བློ་ལྡན་ཤེས་རབ་ཀྱི་ཡང་ད་དེ་འདྲའི་གཅིག་ཡོད་པ་རེད་དེ། ད་གསང་བདག་རྡོ་རྗེ་ཕག་མོ་དང་བོ་དོང་པཎ་ཆེན་གྱི་ད་གསང་བའི་ཡུམ་པའི་སྐུ་འདྲ་བ་གཅིག་ཡོད་པ་རེད་ད་དེ་ཆ་ཚང་ད་ཚིག་ཆ་ཚང་བཅོར་མ་དགོས་དེ་འདྲའི་གཅིག་ཡོད་པ་རེད་ད་དུ་དུ་ད་ང་ཚོ་དེ་རེད་འདུག་ད་དེ་དེ་བཅོ་ལྔ་མིན་པ་ཇི་ལྟར་ང་ཚོ་ཡོངས་གྲགས་ཀྱི་ངག་རྒྱུན་གྱི་ལོ་རྒྱུས་ཀྱི་བཤད་སྟངས་ཅིག་ཡོད་ཡིན་ནའང་བོ་དོང་པཎ་ཆེན་དེ་ད་དགེ་སློང་གི་སྡོམ་གཙང་གྱི་རེད་ཡ་མ་རེད་ཟེར་དེ་ལ་ཅི་ལྟར་ངོས་བཤད་སྟངས་འདྲ་བ་གཅིག་འདུག།

ད་བོ་དོང་པཎ་ཆེན་གྱི་རྣམ་ཐར་འདི་བྲིས་ཀྱི་ཡོད་དེ་བ་དེའི་ནང་ནས་ད་བོ་དོང་པཎ་ཆེན་དེ་དངོས་གནས་དྲང་གནས་ཡོད་དགོས་ད་དགེ་སློང་གི་རྟེན་ཅན་ཡིན་པ་ཙམ་དུ་མ་ཟད། ད་དཔེར་ན་ང་ཚོ་དགེ་སློང་གཅིག་ཡོད་ན་དགེ་སློང་དེ་ཡི་བསྲུང་བྱ་ད་ཁྲིམས་ཉིས་བརྒྱ་ལྔ་བཅུ་རྩ་གསུམ་ཡོད་པ་དེའི་ནང་གི་ཕྲ་མོ་ཕྲ་མོ་ཚུན་ཆད་ཡང་ཁྱོན་ནས་མ་འགལ་བར་སྲུང་མཁན་གཅིག་གི་དང་རྒྱུན་གྱི་ད་ཞེ་ས་མ་ཞིག་ན་ད་སྤྱོད་ལམ་འདི་དང་ཆ་ཚང་བ་དེ་ཆོས་འདུལ་བ་དང། ད་ཚུལ་བཞིན་མཐུན་པ་གནང་མཁན་གཅིག། ད་དཔེར་ན་ན་བཟའ་གྱོན་སྟངས་དེ་ནས་ད་གསོལ་ཚིགས་བཞེས་སྟངས་ཀྱིས་མཚོན་པའི་ཆ་ཚང་བ་དེ་དང་མཐུན་པ་བྱེད་ངེས་ཅིག་ད་མདོར་ན་ད་དགེ་སློང་གི་རྟེན་ཅན་ཧ་ཅང་གི་གཙང་མ་ཡིན་པ་ཙམ་དུ་མ་ཟད། ད་བོ་དོང་པཎ་ཆེན་གྱི་སྐུ་ཉེ་འཁྲིས་ནས་བྱེད་མཁན་དེ་ཚོ་བན་དེ་འོས་ཏེ་བོ་དོང་པཎ་ཆེན་གྱི་སྐུ་འཁྲིས་ནས་བཞུགས་པ་ཡིན་ན། རང་བཞིན་ཁོང་རང་གི་ཚུལ་ཁྲིམས་གཙང་མ་དེ་ཡོངས་ཀྱིས་ཀུན་ནས་རང་བཞིན་གྱི་ཚུལ་ཁྲིམས་ཀྱི་དྲི་ངད་ཀུན་ཁྱབ་བསྡད་པ་དེ་འདྲའི་ཅིག་ཡོང་གི་རེད་ཟེར་ནས་འོ་དེ་འདྲའི་ལོ་རྒྱུས་འགྲོ་ཅེས་བྲིས་ཡོད་པ་ལྟ་དེ་ཅི་སྟེ་གང་ལྟར་ཀྱང། ད་ཚད་ལྡན་གྱི་སྐྱེས་བུ་དེ་ཚོ་གི་གསུང་ཟིན་ན་ལྟ་བ་ཡིན་ན་ད་བོ་དོང་པཎ་ཆེན་དེ་ད་དགེ་སློང་གི་རྟེན་ཅན་ཡིན་པ་དང་དེ་ནས་སང་ད

ཀྱེ། ནི། གྲུབ་ཐོབ་ཐང་སྟོང་རྒྱལ་པོ་དང་མཇལ་གནང་བྱེད་ཅེས་གསང་སྔགས་གསར་རྙིང་གི་ཆོས་དང་གདམས་ངག་ཞུས་པ་བྱེད་ཅེས་འདུག་བྱས་ཙང་གྲུབ་ཐོབ་ཐང་སྟོང་རྒྱལ་པོ་བླ་མའི་ད་གཙོ་བོའི་གྲས་གཅིག་གི་ཆགས་ཀྱི་ཡོད་ན་དེ་ག་ནང་བཞིན་ད་ཁོ་རང་གིས་ནི་ད་ལྟ་ད་གསན་བསམ་སློབ་གཉེར་གནང་པའི་བརྒྱུད་རིམ་ནང་ལོགས་ལ་འདི་མ་ཡིན་པའི་ད་བླ་མ་སུ་དང་སུ་བསྟེན་གནང་ཡོད་ན་ཡང་ཆོས་གཙོ་བོ་ག་རེ་ག་རེ་གསན་བཞེས་གནང་ཡོད་ན་དེ་ག་ནང་བཞིན་གྱི་ལུང་བསྟན་ནང་ལོགས་ལ་ཡིན་པས་ན་མངའ་རིས་ནས་ཀོང་པོ་དང་དེ་ནས་སླར་ཡང་དབུས་ལ་འབྱོན་པར་བྱེད་ཅེས་འདུག་ལ་དེ་ག་ནང་བཞིན་སྣེ་གདོང་ལ་ཕེབས་པའི་སྐབས་ལ་མི་དབང་གྲགས་པ་རྒྱལ་མཚན་གྱིས་བསུ་བ་ཞུས་གནང་པ་དང་མཆོད་ཡོན་ལ་ཡིན་པའི་རྩ་ཆེའི་ནོར་དེ་འདི་ཡར་ཕུལ་བར་བྱེད་འདུག་འདི་ཡང་རྒན་ལགས་ག་འདྲས་ཆགས་ཀྱི་ཡོད་རེད།
གནང་ན་སོང།

ད་མོ་རང་གིས་ད་དངོས་གནས་གུར་བསྟན་པ་དང་འགྲོ་བ་ལ་ཕན་ཐོགས་ན། གུར་འདི་ཤར་རྒྱུད་ནས་འགྲོ་བ་དང་གུར་བསྟན་པ་དང་འགྲོ་བ་ལ་ཕན་ཐོགས་ན། ད་ཚེ་རིང་པོ་འདི་མ་དེ་གང་ཐད་རེ་བྱེད་པ་མི་འདུག་ཟེར་ནས་གུར་ཐ་མ་གདམ་ག་འདི་བཏང་ནས་ད་སྨད་ལ་ཕེབས་ཡ་དེ་གཏན་འཁེལ་འགྲོ་བ་སྨད་ལ་ཕེབས་ཡ་དེ་ནི། གཙོ་བོ་ད་སྨད་ལ་ཕེབས་ཡ་གཏན་འཁེལ་བ་ལ་གཙོ་བོ་ཀོང་པོ་ཡུལ་ལ་ཕེབས་ཀོང་པོ་དེ་ནི། གུར་བསྟན་གྱི་ཐང་སྟོང་རྒྱལ་པོའི་དགོན་པ། དེ་རྩ་གོང་དཔལ་གྱི་གནས་གསར་དེ་ལ་ཕེབས་འགྲོ་དེ་ལ་ཕེབས་ཡ་དེ་ནི་ད་གང་ཐད་རེ་དེ་ནི། གུར་ད་བསྟན་པ་དང་འགྲོ་བའི་དོན་རྒྱ་ཆེན་པོ་བསྐྱངས་བའི་གུར་རྣམ་ཐར་དང་ལོ་རྒྱུས་དེ་འདྲའི་ཡོད་བ་རེ་དེ་གཅིག་རེད།

གཅིག་གིས་ཞབས་འདེགས་གྲུབ་ན་ཡང་དང་དེ་གའི་ཐོག་ལ་དམིགས་བསལ་གྱི་ཡང་ནུས་པ་ཐོན་ཐུབ་པ་ཡང་འདྲ་བ་བྱས་ཆགས་ཀྱི་ཡོད་ཀྱི་རེད་བསམ་གི་ལ་ད་ད་ག་ནང་བཞིན་ཡང་ཁོ་རང་གི་མཛད་རྣམ་འདི་གླེང་པའི་སྐབས་ལ་ཡར་འབྲོག་ཁྲི་དཔོན་བསོད་ནམས་རྒྱལ་མཚན་དང་ཡང་མཆོད་ཡོན་གྱི་འབྲེལ་བ་བྱེད་ཅེས་འདུག་འདི་ཡང་འབྲེལ་བ་དེ་ག་འདྲས་ཤིག་བྱུང་ཡོད་ན་ད་ཁྲི་དཔོན་གྱིས་མཐུན་རྐྱེན་སྦྱར་གནང་པའི་འོག་ལ་གཅིག་སྟོང་བཞི་བརྒྱ་བཞི་བཅུ་ཙམ་ཅིག་གི་སྐབས་ལ་ཡིན་འདྲ་ཡང་ཁ་ཤས་ན་ཡིན་ན་གཅིག་སྟོང་བཞི་བརྒྱ་སུམ་ཅུ་སོ་དགུའི་ལོ་ཟེར་བྱས་བྱས་བཀོད་པ་དེ་འདྲས་འདུག་བྱས་ཙང། ད་ལྟ་བསམ་སྡིངས་རྡོ་རྗེ་ཕག་མོ་ད་སྐུ་ཕྲེང་རིམ་བྱོན་གྱི་གདན་ས་འདི་ད་གཙོ་བོ་གཅིག་ཆགས་པ་དང། ང་ཚོས་ད་འདི་གཅིག་ཞུ་གོ་ར་བསམ་སྡིངས་དགོན་ཟེར་བྱས་བྱས་བྱས་ཞུ་གི་ཡོད་རེད་བྱས་ཙང་ད་ལྟ་གསུང་ཡ་འདི་གསར་བཞེངས་གཅིག་གནང་ཡོད་རེད་ལ་ད་ད་ལྟ་གསུང་ཡ་བྱས་པ་ཡིན་ན་དགོན་ལག་ཆ་བཞག་པ་ཡིན་ན་ལ་སུམ་ཅུ་ལྷག་ཙམ་གཅིག་ཡོད་པ་བཟོ་འདུག་བྱས་ཙང་ཡང་དགོན་པ་གསར་བཞེངས་ཀྱི་སྐོར་འདི་རྒན་ལགས་ཀྱིས་ང་ཚོར་ངོ་སྤྲོད་ཞིག་གནང་རོགས་གནང།

དེ་རྗེས་དེ་དེའི་ས་དེའི་ངོས་ནས་གུ། ས་བྱིན་རླབས་ཀྱི་ནང་ས་མ་འདྲ་བ་གཅིག་ཡིན་པ་དེ་དགོངས་ངོ་དེ་ནས་ཡིད་ནི་དེ་ལ་དགོན་པ། ཟེར་ན་འདྲ་ད་མོ་རང་གི་གདན་ས་ཀྱི། ཤངས་དེའི་ནང་གི་དགོན་པ་ཞིག་དེ་བཞེངས་ངོ་དེ། ད་དེ་སྐབས་དེ་ད་དགོན་པ་ལྟ་བུ་ཟེར་ན། ད་ཁྲི་དཔོན་ཟེར་ན་རྫོང་ཁོངས་ད་རྫོང་རྐང་ཁོངས་ཡིན་པ་དེ་ལ་ས། ས་ལྷུང་དགོས་ལ་ས་ལྷུང་བ་ཙམ་མ་ཡིན་པ་དེ་ལ། ཡང་དགོན་པ་ལྟ་བུ་དེ་གུ་ད་གུ། རང་བཞིན་གྱི་མཛད་འཕྲིན་གྱི་ལས་ཀྱི་རྒྱ་ཆེན་པོ་ཡིན་ཏེ་དཔལ་འབྱོར་གྱི་རྒྱབ་རྩ་ནོར་གྱི་དགོས་པ་ཡིན་ཏེ། ད་ལྟ་གོང་དུ་ཞུས་པ་ནང་བཞིན་གྱི། ཡར་འབྲོག་གི་ཁྲི་དཔོན་ནམ་མཁའ་རྒྱལ་མཚན། དེ་དང་ཁོ་མཆོད་ཡོན་གྱི་འབྲེལ་བ་ཡོད་དེ་པ་ཡིན་དུས་སུ་དེས་ཁོ་མཐུན་རྐྱེན་དང་དེ་ནས་ཁོ་རྒྱབ་སྐྱོར་འོག་ནས་ད་ལྟ་ད་བསམ་སྡིངས་རྡོ་རྗེ་ཕག་མོ་སྐུ་ཕྲེང་རིམ་བྱོན་གྱི་སྡེ་ཆེ་གཙོ་བོ་ད་བསམ་སྡིངས་དགོན་པ་ཟེར་དེ་ཐེངས་དང་པོ་དེ་ལ་བཞེངས་འདུག་དེ་ལ་བཞེངས་ཐེངས་དང་པོ་དགོན་པ་བཞེངས་པའི་སྐབས་ལ་ད་དགོན་པ་དངོས་གནས་དཔེ་ཡི་ཆུང་ཆུང་ཁོ་རི་ཁྲོད་དེ་འདྲ་གཅིག་ཡིན་ས་རེད་ད་དེ་ཡིན་ད་ཡིན་ས་རེད་ཞེས་ཟེར་ནས་ཞུ་དགོས་རྒྱུ་མཚན་གཙོ་བོ་དེ་ད་བླ་མ་གཅིག་དང་དེ་ནས་གྲྭ་བ་དྲུག་མ་གཏོགས་ཨོ་ད་མི་དེ་པ་དེ་ནས་རི་ཁྲོད་དང་དགོན་པ་ཧ་ཅང་གི་ཆུང་ཆུང་རང་གཅིག་མ་གཏོགས། དེ་ཡང་ཁོ་རྒྱས་པ་དེ་འདྲས་ཡོད་ས་མ་རེད་དེ་འདྲས་རིམ་པས་རིམ་པས་ད་བསམ་སྡིངས་རྡོ་རྗེ་ཕག་མོ་སྐུ་ཕྲེང་དང་རིམ་པའི་རིང་ལ་ད་དགོན་པ་དེ་ཁོ་འཕེལ་རྒྱས་བཏང་བཞག་བླངས་བ་འཕེལ་རྒྱས་འདྲ་བཏང་བ་དེ་ནས་ཁོ་རྒྱ་ཆེ་རུ་བཏང་བས་ནས་བཏང་ཅི་འགྲོ་བ་བླངས། ལགས་བྱས་ཙང་ཀ་ད་ད་ལྟ་རྒན་ལགས་ཁོང་གསུངས་པ་ནང་བཞིན་རེད་བསམ་གྲུབ་ཆོས་ཀྱི་སྡིངས་ཞུ་ཡག་གི་ད་ཆོས་སྡེ་འདི་ཐོག་མ་ཆུང་ཆུང་ཅིག་ཡིན་ས་རེད་དེ་ནས་རིམ་པས་བྱས་བྱས་ནས་བསམ་སྡིངས་རྡོ་རྗེ་ཕག་མོ་སྐུ་ཕྲེང་རིམ་བྱོན་གྱིས་ད་འཛིན་སྐྱོང་གནང། བྱས་བྱས་འཕེལ་རྒྱས་ཕྱིན་པ་ཅིག་དང། དགོན་པ་འདིའི་རྒན་ལགས་ཆོས་བརྒྱུད་འདི་བཀའ་བརྒྱུད་ཀྱི་ཁོངས་སུ་གཏོགས་ཀྱི་ཡོད་རེད་པ་ད་ལྟའི་གནས་སྟངས་འདི་ཡང་ག་འདྲ་ཅིག་ཆགས་ཀྱི་ཡོད་ན་ད་ག་ནང་བཞིན་འདི་ཅིག་གསུང་སྲོལ་ཞིག་དང་མོ་དགོན་དང་ཕོ་དགོན་བྱས་བྱས་གསུང་སྲོལ་ཞིག་འདུག་བྱས་ཙང་ཡང་བསམ་སྡིངས་དགོན་པ་འདིའི་ཁོངས་གཏོགས་རེད་འདི་ག་བ་ཆགས་ཀྱི་ཡོད་ན། ལགས་ད་ད་ལྟ་འདི།

ད་ཅང་དེ་ག་ཅིག་ལྷག་པར་དུ་སྟོང་ཟུང་སྐར་ཆེན་དུ་ཟུང་ཡང་སྦྱིན། གནའ་སྔ་མོ་འུ་ཧྲུའུ་སྦྱིན་ཟེར་ན་གང་ཡིན་པ་ད་ལྟ་ཡང་མི་དེ་དེ་གང་ལ་གང་འཚམ། སྐུ་སྦྱིན་ཚུལ་གྱིས་བསྡུས་པའི་གནས་སྟངས་དེ་འདྲའི་ཆེད་དུ་ཡོད་ས་རེད་དེ་རེད། ད་ཁྱེད་རང་གཞན་པ་གཅིག་དེ། ད་ཕོ་དགོན་དང་མོ་དགོན་ཟེར་དེ་ཕོ་དགོན་དང་མོ་དགོན་ཟེར་དེ་ང་ཁྱེད་རང་ང་ཚོ། ད་མོ་དགོན་ཟེར་དེ་གཙོ་བོ་བཙུན་མའི་དགོན་པ་དེ་རེད་ད་ང་ཚོས་མཚམས་མཚམས་བལྟས་ཡོང་དུས་དཔེར་ན། བ་ཤུ། ད་བསམ་སྡིང་དགོན་པ་དེ་ཕྱག་བཏབ་མཁན། དེ། བུད་མེད་ཅིག་གིས་ཕྱག་བཏབ། ཚེ།

རྒྱལ་ཚབ་ལ་བསྐོ་གཞག་གནང་བ་ཞེས་བརྗོད་འདུག་དེ་ཡིན་རྒྱལ་ཚབ་ལ་ག་འདྲས་སེ་བསྐོ་གཞག་གནང་བ་ཆགས་པ་ཡིན་ན་དེ་གའི་གི་ཐོག་ནས་ཡང་བོ་དོང་བསྟན་པ་མུ་མཐུད་རྒྱུན་གནས་ཡོང་ཡ་ད་དེ་གའི་ལ་ཡང་ཕན་ཐོག་ག་འདྲས་ཅིག་གི་བྱུང་ཡོད་ན།
ལགས་ད་རང་ལྟ་འདི་ནས་འགའ་ནང་གཅིག་རེད་འདུག་དཔེར་ན། ད་ད་ལྟ་གོང་དུ་ཞུས་བ་ནང་བཞིན་གི་ད་རྩ་བའི་དེ་བསམ་སྡིང་རྡོ་རྗེ་ཕག་མོ་གི་སྐུ་ཕྲེང་དང་པོ་རྗེ་བཙུན་ཆོས་ཀྱི་སྒྲོན་མ་དེ་བོ་དོང་པཎ་ཆེན་གི་སློབ་ད་སྤྱིར་བཏང་བོ་དོང་པཎ་ཆེན་སློབ་མ་དཔེ་མང་པོ་རེད། ད་བོ་དོང་པཎ་ཆེན་གི་ད་རྣམ་ཐར་ནང་དར་མ།

དེ་ད་གོང་དུ་ཞུས་པ་ནང་བཞིན་གྱི་ལྟ་བའི་བཞེད་སྲོལ་དང་དེ་ནས་ཉམས་ལེན་གྱི་ལྟ་བྱེད་པ་དེ་ཡང་ལ་ཁོ་ཉམས་ཆག་གནོད་སྐྱོན་ཆེན་པོ་བྱུང་ཡོང་བ་རེད་ལ་དེ་ནས་བཟུང་སྟེ་རིམ་པས་རིམ་པས་རིམ་པས་ཉམས་ཆག་ཡར་ཕྲན་བུ་ཕྲན་བུ་འཕེལ་བ་དེ་ཡིན་ན་ཡང་ཡར་འཕེལ་རྒྱུ་དེ་ཤུགས་ཆུང་བ་དང་མར་ཉམས་རྒྱུ་དེ་ཤུགས་ཆེ་བར་བྱས་ད་དེང་སང་བོད་ན་བོ་དོང་པཎ་ཆེན་གྱི་བསྟན་པ་ད་བཞེད་སྲོལ་དང་བསྟན་པ་ཟེར་ཡོང་དུས།

ག་རེ་ཟེར་བསམ་སྡིང་རྡོ་རྗེ་ཕག་མོའི་སྐུ་ཕྲེང་དང་པོ་དེ། སྐུ་ཚེ་རིང་པོ་མ་བཞུགས་པ་ཡིན་ན་ཡང་ཅིག་སྐུ་ཚེའི་ནང་གང་ལ་གང་འཚམས་བགྱིས་ཡོད་ཟེར་དེ་ལ་གསུང་འབུམ་གང་འཚམས་ཡོད་ཨ་ད་གསུང་འབུམ་ཟེར་ན་གང་འཚམས་ཅིག་ཡོད་རེད་དཔེར་ན། ད་གསང་རྣམ་གི་སྐོར་དང་དེ་ནས། དེ་རྗེས་འདི་གི་ལྷ་ཚོགས་དེ་ཚོ་ལ་ཅིག་བསྟོད་པ་འདྲ་བོ། དེ་ནས་གསུང་འབུམ་ཧ་ཅང་གོ་གྲངས་མང་ཉུང་ལ་མ་ལྟོས་པའི། ད་གསུང་འབུམ་དེ་ནས་གང་ལ་གང་འཚམས་ད་ཡོད་དེ་པ་གཅིག་རེད་གཅིག་རེད།

ལའང་དགོངས་པ་རྫོགས་སོང་བ་དེ་འདྲའི་ཅིག་རེད་འདུག་ཨ། དེ་འདྲའི་ཅི་རེད། བསམ་སྡིང་རྡོ་རྗེ་ཕག་མོ་འདི་སྐུ་ཕྲེང་དང་པོ་དེ་དེ་ཅི་དེ། ངས་གོང་དུ་ད་རོབ་ཅིག་ཞུས་ཡོད་འདི་སྐབས་ལ་སྤྱིར་བཏང། ད་བོ་དོང་པཎ་ཆེན་དགོངས་པ་རྫོགས་སོང་བ་ཁོ། ད་རྫོགས་སོང་བ་དང་མཉམ་དུ། ད་བོ་དོང་པཎ་ཆེན་ཁོ་རང་གི་ལྟ་བ་དང་དེ་ནས་སྤྱོད་པའི་ཉམས་ལེན་དེ་མར་ཉམས་སོང་བ་རེད་ཟེར་ཡག་དེ། ཡང་འདི་ཆུང་ནས་འགན་མ་བཞེས་པ་དེ་འདྲའི་མ་རེད་འགན་མང་པོ་ཞིག་བཞེས་བཞག་དཔེར་ན། ཅི་ཡང་ཉམས་ཆག་འགྲོ་དུས། དཔེར་ན་ད་རི་ཁྲོད་ལ་འགྲོ་འགྲོ་མཁན་མཁས་པ་དེ་ཚོ་ཡང་བསྐྱར་མར་དགོན་པ་གདན་འདྲེན་ཞུས་དེ་ནས་འཆད་ཉན་གི་འགན་ཁྱེར་རོགས་བྱེད་ཟེར་ནས།

འདི་སྐབས་ལ་བསམ་སྡིང་རྡོ་རྗེ་ཕག་མོ་སྐུ་ཕྲེང་དང་པོ་དེ་དང་ད་དུ་གཟུགས་རིས་གཅིག་གི་འགན་བཞེས་དཔེར་ན་ངས་གོང་དུ་ཞུས་པ་ནང་བཞིན་གྱི་རི་ཁྲོད་ལ་ཕར་འགྲོ་མཁན་གྱི་བླ་མ་གཙོ་བོ་གཙོ་བོ་དང་དེ་ནས་འཆད་ཉན་གྱི་འགན་ཁྱེར་ཐུབ་མཁན་གཅིག་གི་དམ་པ་མང་པོ་གཅིག་གི་ཡང་བསྐྱར་གོ་རིམ་བཏབ་ཟིན་ན་འདྲ་དེ་ནས་དགོན་པ་ལ་གདན་འདྲེན་ཞུས། དགོན་པ་ལ་གདན་འདྲེན་ཞུས་བ་ཙམ་མ་ཡིན་པར་འཆད་ཉན་གྱི་རྒྱུན་དཔེ་དུས་ཆེན་དུས་ཆེན་འདུ་བ་དེ་ཡིན་ནའང་དེ་ལ་གར་འཆམ་གྱི་རྣམ་གྲངས་མང་དྲགས་ནས་ཙམ་ཡང་བསྐྱར་ཡོད་ཀྱི། ད་ལོ་རྒྱུས་ཀྱི་གནས་སྟངས་དང་ནི་གཅིག་གིས་གཅིག་གི་གོ་ཆ་ཡོངས་རྗེས་བཀོད་ལྟར་དཔེར་ན།

མཆོག་གི་ད་སྐུ་ཚེའི་ལོ་རྒྱུས་འདི་གས་ནི་ཏོག་ཙམ་རྒྱུས་མངའ་ཤེས་རྟོགས་ཞུས་པ་རེད་བྱས་ཙང་ད་རྒན་ལགས་ཀྱིས་ད་ཅི་གོང་ལ་གསུངས་སོང་ད་གོ་སྐབས་ཅིག་རག་པ་ཡིན་ན་ནི་བུད་མེད་ཀྱི་ཡིན་ནའི་ལས་ག་རེ་ཡིན་ནའི་ད་ཅིག་བྱེད་ཐུབ་ཀྱི་ཡོད་པ་གསུངས་ཀྱིས་བྱས་ཙང་ཁོ་རང་གི་སྐུ་ཚེའི་ཐོག་ནས་ད་ལྟའི་མི་རབས་ཚོས་སློབ་སྦྱོང་ཞུ་འོས་པ་དེ་ཅིག་གི་ག་རེ་ཡིན་ནའི་འབད་བརྩོན་བྱས་པ་ཡིན་ན་གོ་སྐབས་ཅིག་ཡོད་བསྡད་པ་དེ་ང་རང་ཚོས་མཐོང་ཐུབ་ཀྱི་ཡོད་རེད།

དེ་བཞིན་རང་གི་ཉམས་ཀྱི་སྣང་བ་ཙམ་དུ་མ་ཟད། ད་ལྟ་ད་བསམ་སྡིང་རྡོ་རྗེ་ཕག་མོ་སྐུ་ཕྲེང་རིན་པོ་ཆེ་མགོན་བསྟན་སྲས་གཙོ་བོ་ད་བསམ་སྡིང་དགོན་པ་དེ་ཕྱག་བཏབ། ན་བསམ་སྡིང་དགོན་པ་ཕྱག་བཏབ་ཟེར་ཏེ་དེ་སྐབས་དེའི་རྩ་བའི་ང་ཚོ་གཏན་ནས་དང་བ་དཔེར་ན། ད་སྐྱེས་བུ་དམ་པ་དེ་ཚོ་གི་མཛད་པ་སྐྱོང་སྟངས་དེ་ང་ཚོ་མི་གཅིག་གི་མི་ཚེ་གི་གནས་སྟངས་རྐྱང་པ་མ་ཡིན་པ་ཁོ་རང་ཚོས་ད་དཔེར་ན་ད་སྐུ་ཚེ། ད་ཕུགས་རྒྱང་རིང་པོ་ལ་དགོངས་ད་དེང་སང་གི་ཚེ་ཕྱི་ཐང་སྤྱི་བོའི་ན་ཕུགས་རྒྱང་རིང་པོ་ལ་དགོངས་པ་བཞེས་ཟེར་དེ་རེད།

ཁོང་རྣམ་པའི་ཆོས་ཕྱོགས་ཀྱི་བག་ཆགས་བཟང་བོ་དེ་ལ་བརྟེན་ནས་དེའི་ཉེ་འཁོར་དུ་ཡོད་བསྡད་པའི་ད་སྤྱི་ཚོགས་དང་དེ་ནས་ཡུལ་སྡེ་མང་ཚོགས་ལ་ཀྱི་དགེ་མཚན་ཤུགས་རྐྱེན་ཡག་ཤོས་ནང་ཐེབས་ཐུབ་ཡོད་རེད་ཁོ་ཚོའི་ཤུགས་རྐྱེན་ལ་བརྟེན་ནས་ཡུལ་ཁམས་སྤྱི་ཡོངས་ལ་གི་ད་ཞི་བདེ་ལྷིང་འཇགས་དང། དེ་ནས་ཀྱི་ད་གཙོ་བོ་ད་ཞི་བདེ་ལྷིང་འཇགས་དང་དེ་ནས་མཉམ་གནས་ཕན་ཚུན་ལ་ཡིད་ཆེས་དང་བརྩེ་བ་གི་ཁོར་ཡུག་དགེ་མཚན་གྱི་ཡག་ཤོས་ནང་བསྐྲུན་ཐུབ་ཡོད་རེད་དེ་དངོས་གནས་གནས་སྟངས་འདི་འདྲའི་སྟེང་ནས་བསམ་བློ་གཏོང་བ་ཡིན་ན་ང་ཚོ་ཆོས་ཕྱོགས་རྐྱང་པ་མ་ཡིན་པ། ཕྱོགས་ཡོངས་ནས་བསམ་བློ་བཏང་ཡོང་ན་དངོས་གནས་དྲང་གནས་ཁོང་རྣམ་པའི་སྐུ་མཛད་པ་སྐྱོང་སྟངས་དང་ཁོང་རྣམ་པས་བཞག་པའི་ཤུགས་རྐྱེན་དེ། ང་ཚོ་བོད་ཁམས་སྤྱི་ཡོངས་ལ་ཆགས་བསྡད་པའི་ཁུ་སྐུ་ཁྱབ་ནས་ཡོད་བསྡད་པའི་གཏེར་གྱི་རིན་ལ་དེ་ཡང་ཁུ་མི་ཐོག་གཅིག་མ་ཡིན་པར་མི་ཐོག་ནས་མི་ཐོག་གི་བརྒྱུད་མར་བཏང་ཡོད་དེ། ད་དུས་ཚོད་བཏང་ནས་ཅིག་ན་ད་གནས་སྟངས་གཅིག་རེ་ལ་ད་ཅིག་གཞན་པ་གཅིག་རེ་གོང་དུ་ཞུས་བ་ནང་བཞིན་གྱི་དཔེར་ན་གོ་སྐབས་རག་པ་ཡིན་ན་དཔེར་ན་ད་དེ་འདྲའི་བོད་མི་གཅིག་ཡིན་ན་ཡང་ད་དེ་འདྲའི་གི་ད་མི་ཐོག་མང་པོའི་རིང་ལ་ཕན་ཐོགས་རྒྱུ་གི་ང་ཚོ་གི་གཞི་རྩ་བརྟན་པོ་གཅིག

སྐུ་ཕྲེང་རིམ་བྱོན་གྱི་སྐུ་ཚེའི་ལོ་རྒྱུས་མདོར་བསྡུས་ཅིག་རྒན་ལགས་ང་ཚོར་ཡང་ངོ་སྤྲོད་ཞིག་གནང་རོགས་གནང། ད་བསམ་སྡིང་རྡོ་རྗེ་ཕག་མོ་མཚོན་པ་ཡིན་ད་གོང་དུ་འགྲོ་ག་ལ་སོང་བ་ནང་བཞིན་རྩ་བའི་འདི་ལ་སྐུ་ཕྲེང་བསྟན་འདུག་ཨ་སྐུ་ཕྲེང་བཅུ་གཉིས་ད་སྐུ་ཕྲེང་དང་བོ་ཆོས་ཀྱི་སྒྲོན་མེ་ནས་བཟུང་སྟེ་ད་མ་ད་སྐུ་ཕྲེང་བཅུ་བཅུ་གཉིས་དེ་ཡོད་རེད་དཔེར་ན་ད་ད་མ་དེ། ད་དུས་ད་ད་བར་ལ་རུ་བར་སྐུ་ཕྲེང་བཅུ་གཉིས། བླངས་ད་ད་བར་བླངས་བླངས་དང་ལ་བདེ་ཆེན་ཆོས་ཀྱི་སྒྲོན་མེ་ཟེར་དེ་བར་ད་སྐུ་ཕྲེང་གཅིག་གཉིས། ད་ངས་བསམ་ན་ད་ད་ངས་མ་ང་ད་ད་འདི་རེད་ཡིག་ཆ་དུ་དེ་ཚོ་ད། ཧ་ཅང་གི་ཞིབ་པའི་ལྟ་ས་མི་འདུག་མ་གཏོགས་ངས་དེ་སྔ་ངོ་མ་བསམ་བློ་གཏོང་མྱོང་དེ་སྔ་བསམ་བློ་བཏང་ཡོང་དུས་དཔེར་ན་བསམ་སྡིང་རྡོ་རྗེ་ཕག་མོ་སྐུ་ཕྲེང་རིམ་བྱོན་དེ། དགུང་ལོ་མང་པོ་ཞིག་ལ་བཞུགས་ཡོད་མ་རེད་ད་བལྟས་ན། ཕལ་ཆེར་དགུང་ལོ་རིང་ཤོས་དེ་སྐུ་ཕྲེང་དྲུག་པ་ཡིན་ནས་གཅིག། དགུང་ལོ་དེ་བཞུགས་ཡོད་རེད་ཕལ་ཆེར་དྲུག་ཅུ་རེ་དྲུག་ནས་གཅིག་མ་གཏོགས་ལྷག་མ་མང་ཆེ་བ་དེ། དགུང་ལོ་བཞི་བཅུ་དང་ལྔ་བཅུ་ནས་དགོངས་པ་རྫོགས་ཡོད་རྐྱང་རྐྱང་མ་གཏོགས་དགུང་ལོ་ད་བདུན་ཅུ་དང་བརྒྱད་ཅུ་ཅིག་ནས།

ཡོངས་གྲགས་ཀྱི་མཚན་དེ་ད་སྙན་གྲགས་བཟང་མོ་ཟེར་ཏེ་སྙན་གྲགས་བཟང་མོ་དེ་བསམ་སྡིང། དེ་ཐུན་མོང་མ་ཡིན་པའི་ཁྱད་ཆོས་གཅིག་སྟེ། སྤྱིར་བཏང་དགུང་ལོ་ད་ཧ་ཅང་གི། ཆེན་པོ་དེ་འདྲའི་བཞུགས་ཡོད་མ་རེད་དགུང་ལོ་བཞི་བཅུ་ཐམ་པ་མ་གཏོགས་བཞུགས་ཡོད་ས་མེད་དེ་ཡིན་ན་ཐུན་མོང་མ་ཡིན་པའི་ཁྱད་ཆོས་གཅིག་སྟེ། ད་བསམ་སྡིང་རྡོ་རྗེ་ཕག་མོ་གི་གདན་ས། ད་དེ་ད་བསམ་སྡིང་དགོན་པ་དེ་ལ་མཚན་ཉིད་ཀྱི་བཤད་གྲྭ་གསར་འཛུགས་བྱས་ཡོད་རེད་ད་དེ་དངོས་གནས་དྲང་གནས་ཐུན་མོང་མ་ཡིན་པ་གཅིག།
ད་དེ་སྐབས་དེ་སྤྱིར་བཏང་བྱས་པ་ཡིན་ན་ད་དགོན་པ་མང་པོ་ཡོད་པ་གང་ཞིག་ལ

སྐུ་བགྲོ་གླེང་གི་སྟེང་ནས་འཆད་ཉན་བཏང་བཞིན་པ་ཅིག་དེ་འདྲའི་སྲོལ་གསར་གཏོད་གནང་དང་དེ་དངོས་གནས་ང་མ་རེད་བསམ་གྱི་ཡོད་ལོ་རྒྱུས་ཀྱི་སྟེང་ནས་བཤད་ན་ཡང་དམིགས་བསལ་བ་ཅིག་ལྷག་པར་དུ་ད་མོའི་སྐབས་འཆད་ཉན་སྐུ་ད་དགོན་པ་གི་འཆད་ཉན་འཕེལ་རྒྱས་བཏང་བ་ཙམ་དུ་མ་ཟད་སྐུ་གསུང་ཐུགས་རྟེན་ཡང་མང་པོ་ད་བཞེངས་བའི་རྣམ་ཐར་དེ་འདྲ་ཡོང་ད་དེ་ནི་སྟངས་ད་གཅིག་རེད། དེ་ནས་ད་གཞན་པ་གཅིག་དེ་ད་བསམ་སྡིང་རྡོ་རྗེ་ཕག་མོ་སྐུ་ཕྲེང་བཞི་བ་དེ་རེད་ད་ཨོ་རྒྱན་མཚོ་མོ་ཟེར་དེ་དེའི་སྐབས་དེ་ལ་ད་དམིགས་བསལ་གྱི་ད་སྐུ་ཕྲེང་ད་སྐུ་ཚེ་རིང་པོ་དེ་འདྲའི་བཞུགས་ཡོད་མ་རེད་ཕལ་ཆེར་ད་འདི་སྐུ་ཚེ་ལ་དེའི་རྩོད་པ་ཅིག་ཡོད་ས་ཡོད་ཡིན་ན་ཡང།

གཙོ་བོ་རྒྱུད་སྡེ་དགུ། དེ་སྒྲུབ་པ་མང་པོ་གསར་འཛུགས་བྱས་དཔེར་ན་རྒྱུད་སྡེ་སོ་སོ་གི་སྒྲུབ་མཆོད་གསར་འཛུགས་བྱས་ད་གསར་འཛུགས་བྱས་ཡོད་པ་ཙམ་མ་ཡིན་པར་དེ་ཡང་ལོ་གཅིག་དང་གཉིས་རང་མ་ཡིན་པར་ལོ་རྒྱུན་རྒྱུན་ལ་ད་དེ་སྒྲུབ་མཆོད་དེ་རྒྱུན་འཛིན་བྱེད་ཀྱི་དེ་དང་དེ་ནས་ལྷག་པར་དུ། ད་དེ་ད་བསམ་སྡིང་དགོན་པ་དེ་ལ་འཆམ་གཞུང་ཐུན་མོང་མ་ཡིན་པ་ཅིག་འདུག་འཆམ་གཞུང་ཐུན་མོང་མ་ཡིན་པ་དེ་དང་འབྲེལ་བའི་གཏོར་རྒྱག་ནང་ད་བསམ་སྡིང་རྡོ་རྗེ་ཕག་མོ་སྐུ་ཕྲེང་བཞི་པ། མཁའ་སྤྱོད་ཡེ་ཤེས་མཚོ་མོ་ཟེར་བ་ལ་སྐུ། གཅིག་གསར་འཛུགས་བྱས་པ་དང། དེ་ཡིས་ད་གཞན་པ་གཅིག་དེ།

བསམ་སྡིང་རྡོ་རྗེ་ཕག་མོ་རྗེ་བཙུན་ཆོས་ཀྱི་སྒྲོན་མ་མཆོག་གི་ད་སྐུ་ཚེའི་ལོ་རྒྱུས་འདི་གའི་ང་ཚོ་ཡང་ངོ་སྤྲོད་ཞིབ་ཚགས་པོ་གཅིག་གནང་སོང། རྒན་ལགས་ཐུགས་རྗེ་ཆེ་ཞུ་བ་ཡིན། ལགས་སོ་ལགས་སྒྲོན་ལགས་ཐུགས་རྗེ་ཆེ། འོ་ན་ང་ཚོའི་གསན་མཁན་རྣམ་པ་ཚོས་དེ་རིང་གི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ།